དེ་ལས་སེམས་ནི་བཞི་དག་གོ། མི་སློབ་པའི་སེམས་དེ་ལ་རང་གི་ཐག་རྐྱེན་ལྔ་ཡིན། ཐག་འབྲས་དེ་ལ་བཞི་ཡོད། འོ་ད་ཐིག་པ་དང་སེམས་ད་བཅུ་གཉིས་ཀྱི་དེ་མ་ཐག་རྐྱེན་ཐག་འབྲས་རྒྱག་སྟངས་དེ་དེ་ཡིན་ཞེས་བཤད་ཐུབ་པ་ད་ག་འགའ་གཅིག་པ་རེད་དེ་ནི་མ་ཀློག་དང་གོ་གིས་མ་གོ་ཡ་ཡོད་མ་རེད། ག་སོགས་དེ་ནི་ཚིགས་བཅད་ལ་སྦྱར་འདུག་རྒྱུ་རྐྱེན་ནི་འགྲེལ་པ་ཚོས་ད་ག་འདྲ་གསལ་པོ་ཡོད་རེད། དེ་འདི་རྒྱ་རྒྱ་མི་ཤེས་པ་ཡོད་མ་རེད་ད་བློ་རུ་ཚོ་འཇའ་གོར་བ་དཔེ་ཆ་ནི་ཚོ་བློ་རྒྱུ་ཁ་ལ་གོ་ན་དེང་མི་སེམས་ཚོ་འཇའ་ཐུག་ཁ་ལ་དེ་ཚོ་ཚོ་མང་ཚོ་བློ་གོ་གི་མ་འགྲོ་ནི་དུས་ཚོད་ནི་ད་ག་རེད་ཤེས་ད་མ་གོ་ཡ་ཡོད་མ་རེད་ད་དེ་ནས་སེམས་བཅུ་གཉིས་དེ་འདི་ག་ཡིན་ཡིན་ཤེས་དེ་ཤེས་པ་རེད་བ་ད་སེམས་ཉི་ཤུ་ཤེས་གི་རེད་སེམས་ཉི་ཤུ་སེམས་ཉི་ཤུ་དེ་ཤེས་དུས་ག་ལ་ད་སེམས་བཅུ་གཉིས་ཀྱི་ནང་ནས་དབྱེ་བ་ཕྱེ་ནས་ཨ་ནི་མང་རུ་བཏང་བ་རེད་དེ་ནས།

ང་དཔེར་ན་ཁང་པ་རྒྱབ་བསམ་པ་རེད་པ། ང་ཅེ་ན། དུག་ལོག་བཟོ་དགོས་བསམ་པ་རེད་པ། གདན་བཟོ་དགོས་བསམ་པ་རེད་པ། བཟོ་འདོད་ཀྱི་དེ་ནི་སེམས་ཅིག་ལ་བཟོ་ཡི་སེམས་ཟེར་གྱི་རེད། དེ་འདོད་པ་ན་ཡོད་རེད། གཟུགས་ཁམས་ན། གཟུགས་མེད་ཁམས་གཉིས་ལ་ཡོད་མ་རེད། གཟུགས་ཁམས་ན་ཡོད་མ་རེད། གཟུགས་ཁམས་ན་བཟོ་བྱ་དགོས་ཡོད་མ་རེད། གཟུགས་ཁམས་ཀྱི། ལྷ་དེ་ཚོ། གཟུགས་ཁམས་ལ་ཁོ་རང།

གཉིས་པ་སོགས་ན་ལུས་མིག་དང་སོགས་བསམ་གཏན་གཉིས་པ་ཡན་ཆད་ལ་དེ་ནི་ལུས་ཀྱི་ཤེས་པ། མིག་གི་ཤེས་པ་རྣ་བའི་ཤེས་པ་དེ་ཚོ། དེ་ནི་བེད་སྤྱོད་གཏང་དགོས་དུས་སྐབས་དེ་མངོན་དུ་བྱེད་ཀྱི་ཡོད་རེད་མངོན་དུ་བྱས་ན་ཡང་རང་ས་ན་ཡོད་མ་རེད་དེ་བསམ་གཏན་དང་པོའི་སས་བསྡུས་ཡིན་པ་དང་བསམ་གཏན་དང་པོའི་སས་བསྡུས་ཀྱི་མིག་གི་ཤེས་པ་རྣ་བའི་ཤེས་པ་ལུས་ཀྱི་ཤེས་པ་ཚོ་དེ་བེད་སྤྱོད་དེ་ནི་མངོན་དུ་བྱེད་དགོས་ཀྱི་ཡོད་རེད་དེ་མངོན་དུ་བྱས་དེ་དེ་བྱས་དེ། དེ་ནང་ལ། མ་སྒྲིབས་ལུང་མ་བསྟན་གསུམ། དེ་གསུམ་གྱི་ནང་ལ་གཏོགས་མ་རེད།

གཉིས་རྙེད་པ་ཡིན། གཟུགས་སྐྱེས་དགེ་ལ་གསུམ་དག་གསུངས། དེ་ནི་འདོད་པ་ལ་འདོད་ཆགས་ལས་བྲལ་ནས། གཟུགས་ཀྱི་དགེ་བ་ཐོབ་སོང་ན། གསུམ་ཐོབ་པ་ཡིན། སློབ་པ་ལ་བཞི། ཟག་མེད་ཀྱི་སེམས་དེ། སློབ་པའི་སེམས་མངོན་དུ་གྱུར་སོང་ན། མཉམ་དུ་ལས། དེ་དགེ་བཞི་ཐོབ་པ་ཡིན། སློབ་པ་ལ་བཞི་ཟེར་དུས་དེ། ད་དང་པོ་དེ་འདྲ་ཡིན་པ་རེད། དཔེར་ན།